འཛམ་གླིང་གི་ས་ཕྱོགས་གང་ས་ནས་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་པ་བློ་བཟང་ཆོས་འཕེལ་ཡིན། དེ་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་དང་པོ་ཚེས་དྲུག་དུ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་ཕྱི་ཟླ་གཉིས་པ་ཚེས་ཉི་ཤུ་རྩ་ལྔ་གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་འབུལ་གི་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་གི་ཐོག་མ་ལ། རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་ཡི་སྐབས། མཆོད་མཇལ་འགྲོ་སར་ལ་ལྟ་ཞིབ་དང། ཐོ་འགོད་རིགས་བྱེད་དགོས་པའི་གི་དྲག་གནོན་བྱེད་བཞིན་པའི་སྐོར་གྱི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ནང།
རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་བསམ་ཡས་གླིང་བོད་མིའི་གཞིས་སྒར་དུ། རྒྱ་གར་དབུས་གཞུང་གི་ཁྲིམས་ཀྱི་བློན་ཆེན་སྐུ་ཞབས་ཀི་རིན་རི་ཇུ་ཇུ་ལ་སྐུ་མགྲོན་གཙོ་བོར་གདན་ཞུས་ཀྱིས་ལོ་གསར་སྲུང་བརྩི་ཞུས་འདུག།
མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དུ་བོད་ཀྱི་གི་ཁོར་ཡུག་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པ་བྱས་ནས་རྣམ་པ་ཚོ་ལ་ཞུ་གི་ཡིན། དེ་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གི་ཡིན། རྒྱ་ནག་གཞུང་གིས་བོད་ཀྱི་ལོ་གསར་ཡི་སྐབས། མཆོད་མཇལ་འགྲོ་སར་ལ་ལྟ་ཞིབ་དང། ཐོ་འགོད་རིགས་བྱེད་དགོས་པའི་གི། དྲག་གནོན་བྱེད་བཞིན་པའི་གི་གནས་ཚུལ་ཐོན་གི། དེ་ཡང་རྒྱ་ནག་གཞུང་གིས་བདེ་འཇགས་ཡི་ཆེད་དུ་ཡིན། དེ་ཡང་རྒྱ་ནག་གཞུང་གིས་བདེ་འཇགས་ཀྱི་ཆེད་དུ་ཡིན་སྐོར་བརྗོད་ནས་ལོ་གསར་ཚེས་གཉིས་ཏེ། སྤྱི་ཟླ་གཉིས་པ་ཚེས་ཉི་ཤུ་རྩ་གཉིས་ནས། མཆོད་མཇལ་བ་ཚོ་ལ་ཕོ་བྲང་པོ་ཏཱ་ལ་ལ་གཏོང་གི་མེད་པར་སྒོ་བརྒྱབ་ཡོད་པ་དང། གནས་ཚུལ་དེ་ཡི་སྐོར་ལ་བོད་ནང་གི་གནས་ཚུལ་མཁོ་སྤྲོད་པ་གཅིག་གིས་གསུངས་ན། དེང་སྐབས་ཕོ་བྲང་པོ་ཏཱ་ལ་ལ་མཆོད་མཇལ་དང་ལྟ་སྐོར་བྱེད་པར་ནམ་རྒྱུན་ལྟར་མ་ཡིན་པར། དུས་ཡུན་ཆུ་ཚོད་གཅིག་ལས་མེད་པར་བཟོས་ཡོད་པ་དང། དེ་བཞིན་མཆོད་མཇལ་འགྲོ་ཡུལ་དུ་ད་ལྟ་ལྟ་ཞིབ་ཤུགས་ཆེན་བྱེད་བཞིན་པ་མ་ཟད། ནང་མི་ཚང་མ་མཆོད་མཇལ་བྱེད་པ་ལ་ཐོ་འགོད་བྱེད་དགོས་པ་དང། ཕྲུ་གུ་ཆུང་ཆུང་ཐོབ་ཐང་གི་པཱ་སེ་མེད་མཁན་ཚོར་ནང་མི་ཡི་ཁྱིམ་ཐོ་བརྒྱུད་ནས་ཐོ་འགོད་བྱེད་དགོས་པ་དང་ལོ་གསར་ཚེས་གཉིས་ནས་ཕོ་བྲང་པོ་ཏཱ་ལ་གཙོས་པའི་གི་མཆོད་མཇལ་བྱེད་ཡུལ་ཁག་སྒོ་བརྒྱབ་སྟེ་མཆོད་མཇལ་བྱེད་བཅུག་གི་མེད་པ་རེད་འདུག་ཡང་བོད་ཀྱི་ལོ་གསར་ཡི་རིང་ལྷ་ས་གྲོང་ཁྱེར་དང་ལྷུན་རྩེ་རྫོང་མལ་གྲོ་གུང་དཀར་སོགས་སུ་རྒྱ་ནག་གཞུང་གི་ཉེན་རྟོག་པས་བདེ་འཇགས་ཀྱི་ཆེད་དུ་ཡིན་པ་སྐོར་བརྗོད་ནས་ཁྱིམ་ཚང་ཁག་གི་ནང་དུ་འཛུལ་ཞུགས་བྱས་ནས་ཀྱི་ལོ་གསར་ཚེས་གཅིག་ནས་བཟུང། ཉིན་ལྟར་ལྟ་རྟོག་དང་བསྔོག་བཤེར་ཤུགས་ཆེན་བྱེད་བཞིན་པ་དང་ཉེན་རྟོག་པ་གི་རེས་མོས་བྱས་ཏེ་བོད་མི་བསྡད་ས་ཡི་ས་ཁུལ་ཁག་ཏུ་ལྟ་སྲུང་དང་སྨན་བཅོས། སྤྱི་ཚོགས་བདེ་འཇགས་སྲུང་སྐྱོབ་ཞེས་བརྗོད་ནས་ནམ་རྒྱུན་ལྟར་ལོ་གསར་ཡི་རིང་ལ་བསངས་གསོལ་བྱེད་པ་དང་ལྷག་པར་དུ་མི་མང་འདུ་འཛོམས་བྱེད་ས་ལ་སྐྱོད་བཅུག་གི་མེད་པ་དང་ཕྱི་ཕྱོགས་སུ་འབྲེལ་བ་བྱེད་བཅུག་གི་མེད་པར། ཆབ་སྲིད་ཀྱི་རིགས་ལ་གླེང་སློང་བྱེད་ཆོག་གི་མེད་པ་སོགས་ཀྱི་དམ་བསྒྲགས་ཤུགས་ཆེན་བྱེད་བཞིན་པར་བོད་ནས་བོད་མི་འབྲེལ་ཡོད་ཞིག་གིས་ངོ་སྤྲོད་གནང་གི་ཡོད་པ་རེད། སྤྱིར་རྒྱ་ནག་གཞུང་གིས་བོད་ནང་ལ་བདེ་འཇགས་ཀྱི་ཆེད་ཡིན་པ་སྐོར་བརྗོད་ནས་དམ་དྲག་ཤུགས་ཆེན་བྱེད་བཞིན་པ་རེད་ལ། ད་ལྟ་ཡི་ཆར་ལྷག་པར་དུ་སྤྱི་ཟླ་གསུམ་པ་ཡི་ནང་བོད་ཀྱི་གི་གསུམ་བཅུའི་དུས་དྲན་སླེབས་ལ་ཉེ་བའི་གི་སྐབས་དེ་འཁེལ་གྱི་ཡོད་པར་བརྟེན་རྒྱ་ནག་གཞུང་གིས་བོད་ཀྱི་ལྷ་ས་ཁུལ་དུ་མི་མང་འདུ་འཛོམས་དང་ཡིག་ཆ་རིགས་དཔར་སྐྲུན་བྱེད་པར་བཀག་སྡོམ་བྱེད་བཞིན་པ་དང། དེ་བཞིན་འགྲོ་ལམ་ཁག་ཏུ་འགྲོ་རྒྱུ་ཡི་སྐབས་ཁ་པར་སྔོག་བཤེར་དང་ལུས་བཤེར་རིགས་གང་བྱུང་གི་བྱེད་བཞིན་པའི་གི་གནས་ཚུལ་ཐོན་ཡོད། ཡུ་རོབ་ལྷན་ཚོགས་ཀྱིས་དྲ་རྒྱ་ཡི་བདེ་སྲུང་དང་འབྲེལ་བའི་ཐོག་ལས་བྱེད་པ་ཚོ་ལ་སྒེར་གྱི་གི་ལག་ཐོགས་ཁ་པར་ཡི་ནང་རྒྱ་ནག་གཞུང་གིས་བཟོས་པའི་གི TikTok ཞེས་པའི་གི་བརྙན་ཐུང་གི་མཉེན་ཆས་དེ་ཚོ་རིགས་བཞག་མི་ཆོག་པའི་གི་ཐག་གཅོད་བྱས་པ་དེ་ལ TikTok གི་ལས་ཁུངས་གིས་ཐག་གཅོད་དེ་འདྲ་རིགས་མ་བྱས་གི་གོང་ང་ཚོ་ལ་གོ་བསྡུར་སོགས་གང་ཡང་གནང་མ་བྱུང་ཅེས་སྐྱོན་བརྗོད་བྱས་འགི་ལ། ཡུ་རོབ་ལྷན་ཚོགས་ཀྱི་ཐག་གཅོད་དེ་ཡི་གི་རྗེས་འབྲང་ནས། ཡུ་རོབ་མནའ་འབྲེལ་གྱི་ལྷན་ཁང་གི་མཐོ་གྲས་དཔོན་རིགས་ཤིག་གིས་ཀྱང། ལྷན་ཁང་དེ་ཡི་གི་ལས་བྱེད་པ་ཚོ་ལ། རྒྱ་ནག་གཞུང་གིས་བཟོས་པའི་གི TikTok ཟེར་བའི་གི་མཉེན་ཆས་རིགས། བེད་སྤྱོད་གཏོང་མི་ཆོག་པ་བཟོས་ཡོད་ལུགས། རོ་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་འགི། TikTok གི་མཉེན་ཆས་དེ་བཞིན་རྒྱ་ནག་གི་ཚོང་ལས་ཁང ByteDance ཞེས་པ་དེ་ཡིན་པ་དང་ནུབ་ཕྱོགས་རྒྱལ་ཁབ་མང་པོ་ཡི་ནང་ལ་མཉེན་ཆས་དེ་ཡི་བརྒྱུད་ནས་མི་མང་ཚོ་ཡི་གི་གནས་ཚུལ་བསྡུ་རུབ་ཀྱིས་གསང་བ་རྐུ་ཁྱེར་བྱེད་འོང་བསམ་པའི་གི་བློ་འཚབ་ཀྱི་ཐོག་ནས་ཞིབ་འཇུག་ནན་པོ་བྱེད་བཞིན་པ་རེད། འོན་ཀྱང་རྒྱ་ནག་གི་ཕྱོགས་ནས་ནུབ་ཕྱོགས་པའི་གི་བློ་འཚབ་དང་སྐྱོན་བརྗོད་དེར་རྒྱ་ནག་གིས་ཆ་རྐྱེན་དང་ངོས་ལེན་མ་བྱས་པའི་ཐོག། དེ་འདྲ་ཡི་བསམ་བློ་དང་འདུན་པ་གང་ཡང་མེད་ཅེས་བརྗོད་ཡོད་པ་རེད། ཁ་སང་ཡུ་རོབ་མནའ་འབྲེལ་སྒྲིག་འཛུགས་ཀྱི་འགན་འཛིན་ལྷན་ཚོགས་དང་ཡུ་རོབ་ལྷན་ཁང་གི་ལས་བྱེད་པ་རྣམས་ལ་ལྷན་ཁང་དེ་ཡི་གི་གནས་ཚུལ་ནང་ལ་འཛུལ་ཞུགས་ཐུབ་པའི་གི་སྒེར་གྱི་གི་ལག་ཐོགས་ཁ་པར་ནས TikTok གི་མཉེན་ཆས་རིགས་དེ་འདོན་དགོས་པ་སྐོར་གསུངས་ཡོད་པ་རེད། TikTok གི་ཚོང་ལས་ཁང་གིས་རྒྱ་ནག་གཞུང་གིས་སྒེར་གྱི་གི TikTok གི་མཉེན་ཆས་ནང་ལ་འཛུལ་ཞུགས་ཐུབ་གི་མ་རེད་ཞེས། དེ་སྔ་ནས་བཤད་བཞིན་པར་མ་ཟད་ཁ་སང་ཡུ་རོབ་མནའ་འབྲེལ་སྒྲིག་འཛུགས་ཀྱི་ལྷན་ཁང་དེ་གཉིས་ཀྱི་གིས། དེ་འདྲ་ཡི་ཐག་གཅོད་མ་བྱས་ཡི་གོང་ལ། ང་ཚོ་ལ་གོ་བསྡུར་ཙམ་ཡང་བྱས་མ་བྱུང། འདི་ནི་ཕྱི་གསལ་ནང་གསལ་མ་རེད། བརྒྱུད་རིམ་མེད་པའི་གི་ཐག་གཅོད་ཅིག་ཡིན་ལུགས TikTok གི་ལས་ཁུངས་ཀྱི་སྤྱི་དམངས་སྲིད་ཇུས་དང། གཞུང་འབྲེལ་གྱི་ངེས་སྟོན་པ Caroline ཟེར་བའི་གིས་བརྗོད་ཡོད་པ་རེད། ཨ་རི་ཡི་གྲོས་ཚོགས་གོང་མ་གི་ལས་བྱེད་ཚོ་ཡི་གི་ལག་ཐོགས་ཁ་པར་ཡོད་མཁན་ཚོ་གིས་ཀྱང TikTok བེད་སྤྱོད་གཏོང་མི་ཆོག་པ་བཟོས་ཡོད་པ་དང་དེ་བཞིན་རྒྱ་གར་གཞུང་གིས་ཀྱང་རྒྱ་ནག་གི་མཉེན་ཆས་དེ་དག་བཀག་སྡོམ་བྱས་ཡོད་པའི་གི་གནས་ཚུལ་ཐོན་གི་ཨ་མི་རི་ཀ་ཕྱི་སྲིད་དྲུང་ཆེ་ཨོན་ཐོ་ནི་བྷི་ལིན་ཀེན་མཆོག་ལ་ཨེ་བྷི་སི་གསར་ལས་ཁང་གིས་ཁོང་ལ་བཅར་འདྲི་ཞུས་པའི་ནང། ཁོང་ལ་ད་ཆར་རྒྱ་ནག་གཞུང་གིས་ར་ཤི་ཡ་ལ་གོ་མཚོན་མཁོ་སྤྲོད་བྱེད་རྒྱུའི་ཉེན་ཁ་ཡོད་སྟབས། དེ་ཡི་ཐད་བློ་འཚབ་ག་འདྲ་ཞིག་འདུག་ཅེས་བཅར་འདྲི་ཞུས་པའི་གི་ལན་དུ། ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས། ར་ཤི་ཡ་གིས་ཡུ་ཁུ་རེན་ལ་བཙན་འཛུལ་བྱས་པའི་གི་ཉིན་དང་པོ་ནས་བཟུང། ཨ་མི་རི་ཀ་སྲིད་འཛིན་བྷ་ཏན་མཆོག་གིས། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལ། ར་ཤི་ཡ་ལ་ཉེན་ཚབས་ཆེ་བའི་གི་གོ་མཚོན་ལག་ཆ་དེ་འདྲ་མཁོ་སྤྲོད་བྱས་པ་ཡིན་ན། འགྲིག་གི་མ་རེད་ཅེས་གསུངས་ཡོད་པ་རེད། འོན་ཀྱང་ད་ཆ་རྒྱ་ནག་གཞུང་གིས་ར་ཤི་ཡ་ལ་གོ་མཚོན་མཁོ་སྤྲོད་བྱེད་རྒྱུའི་བསམ་བློ་གཏོང་གི་ཡོད་དུས། ང་ཚོ་གིས་སྤྱི་བསྒྲགས་ཀྱི་ཐོག་ནས་དེ་ལྟར་བྱས་བ་ཡིན་ན་འགྲིག་གི་མེད་པའི་གི་ཉེན་བརྡ་གཏོང་གི་ཡོད་ཅེས་ལན་བརྒྱབ་ཡོད་པ་རེད། ཡང་སི་ཨེན་ཨེན་གསར་འགོད་པ་གིས་དེའི་སྐོར་ལ་ཞིབ་ཕྲ་གཅིག་གསུང་རོགས་ཟེར་ཨ་མི་རི་ཀ་ཕྱི་སྲིད་དྲུང་ཆེ་ལ་བཅར་འདྲི་ཞུས་པར། ཁོང་གིས་རྒྱལ་ཁབ་གཞན་དང་ལྷག་པར་དུ

ད་ཚུར་མ་ཡོང་མ་གཏོགས་མཇུག་འབྲས་ཚང་མ་འདི་ཨ་མི་རི་ཀ་གིས་འགན་འཁུར་གི་རེད་ཅེས་བཤད་པ་དེ་ཚོ་སི་ཨེན་ཨེན་བརྙན་འཕྲིན་ཁང་གི་ལས་བྱེད་ཚོ་གིས་གཅིག་གོ་ཐོས་བྱུང་ཡོད་པ་རེད། དེ་བཞིན་རྒྱ་ནག་གི་གནམ་དམག་གནམ་གྲུ་དེ་བཞིན་ཨ་མི་རི་ཀ་ཡི་མཚོ་དམག་གནམ་གྲུ་དང་ཧ་ཅང་གི་ཐག་ཉེ་པོ་ས་ལ་སླེབས་འདུག་ལ་སི་ཨེན་ཨེན་བརྙན་འཕྲིན་ཁང་གི་ལས་བྱེད་ཚོ་ཡིས་རྒྱ་མི་གནམ་དམག་གནམ་གྲུ་གི་གནམ་གྲུ་གཏོང་མཁན་ཡང་རིག་ཡོད་པ་རེད་གི། རྒྱ་དམག་གི་གནམ་དམག་གནམ་གྲུ་དེ་ཉིན་བཅོ་ལྔ་ཙམ་བར་ཨ་མི་རི་ཀ་ཡི་གནམ་གྲུ་དེ་ཡི་གི་མཉམ་དུ་ཡོང་ནས་དེ་ཡི་རྗེས་སུ་ཕྱིར་ལོག་བྱས་བཞག་དེ་ནི་ཨ་མི་རི་ཀ་དང་རྒྱ་ནག་གཉིས་བར་ལྷོ་རྒྱ་ནག་རྒྱ་མཚོ་ཡི་གནད་དོན་ཐོག་དངངས་འཚབ་ཆེན་པོ་ཞིག་ཆགས་ཡོད་པར་སི་ཨེན་ཨེན་གསར་འགོད་པ་ཡིས་དངོས་སུ་མིག་མཐོང་ལག་ཟིན་བྱུང་ཡོད་པ་རེད། བྱང་དམག་དོན་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ James Stoltenberg མཆོག་གིས་རྒྱ་ནག་གིས་ཨུ་རུ་སུ་ལ་གོ་མཚོན་མཁོ་སྤྲོད་བྱེད་རྒྱུ་ལ

ཨུ་རུ་སུ་ཡིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྲིམས་དང་སྒྲིག་ལམ་ལ་རྒྱབ་འགལ་བྱས་པར་མ་ཟད། ང་ཚོ་སྣ་མང་མ་ལག་གི་གཞི་རྩ་ཡི་རྩ་དོན་དང་རིན་ཐང་གི་ལྟ་བ་དེ་ཚོ་གཏོར་བརླག་བཏང་ཡོད། དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་མཆོག་གིས་དམག་འཁྲུག་དེ་ཡིས་ས་ཁུལ་བརྟན་ལྷིང་མི་ཡོང་རྒྱུ་ལ་ངན་སྐུལ་དང་འཛམ་གླིང་ཧྲིལ་པོ་ལ་ཁ་བྲལ་གཏོང་གི་ཡོད་ཅེས་བརྗོད་ཡོད་པ་རེད། ཡང་བྱང་དམག་དོན་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ་ཇེམ་སི་མཆོག་གིས། ད་བར་རྒྱ་ནག་གཞུང་གིས་ཨུ་རུ་སུ་ལ་ཉེན་ཁ་ཆེ་བའི་གོ་མཚོན་ལག་ཆ་སྤྲད་པ་ང་ཚོ་གིས་མཐོང་མ་སོང། འོན་ཀྱང་རྒྱ་ནག་གིས་ཨུ་རུ་སུ་ལ་གོ་མཚོན་ལག་ཆ་སྤྲད་མིན་གྱི་ཐད་བསམ་བློ་གཏོང་བཞིན་པ་མ་ཟད་འཆར་གཞི་འདིང་བཞིན་ཡོད་པའི་རྟགས་མཚན་མཐོང་སོང། འདི་ནི་ཨ་མི་རི་ཀ་དང་མནའ་འབྲེལ་རྒྱལ་ཁབ་ཚོ་ཡིས་དུས་ནས་དུས་སུ་རྒྱ་ནག་ལ་ཉེན་བརྡ་གཏོང་བཞིན་པའི་རྒྱུ་མཚན་ཞིག་ཡིན་ཅེས་གསུངས་ཡོད་པ་རེད། ནུབ་ཕྱོགས་རྒྱལ་ཁབ་ཚོ་ཡིས་རྒྱ་ནག་པེ་ཅིན་གཞུང་གི་རྣམ་འགྱུར་ལ་དོགས་པ་ཡོད་ལ། དཔོན་རིགས་མང་པོ་ཞིག་གིས་གལ་ཏེ། ཨུ་རུ་སུ་ལ་རྒྱལ་ཁ་ཐོབ་པ་ཡིན་ན་རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་ལ་བཙན་འཛུལ་བྱེད་རྒྱུ་གི་ཧམ་སེམས་ལ་གོ་བརྡ་ལོག་པ་ཞིག་སྤྲད་པ་རེད་ཅེས་ཉེན་བརྡ་བཏང་ཡོད་པའི་གི་གནས་ཚུལ་ཐོན་གི། རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་བློ་བཟང་དགེ་ལེགས་ཀྱིས་རྒྱ་གར་རྡ་རམ་ས་ལ་ནས་བཏང་བའི་གི་གནས་ཚུལ་ཞིག་ཉན་རོགས་གུ། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་བོད་ཀྱི་ལོ་སར་ཚེས་གསུམ་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་བསམ་ཡས་གླིང་བོད་མིའི་གཞིས་སྒར་དུ་ས་གནས་འགོ་འཛིན་ལས་ཁུངས་དང་གཞིས་སྒར་དེའི་བརྒྱ་དཔོན་ལས་ཁུངས། དེ་བཞིན་ལྡི་ལི་དོན་ཁང་བཅས་ཐུན་མོང་གི་གོ་སྒྲིག་འོག་བོད་ཀྱི་ལོ་སར་སྲུང་བརྩིའི་མཛད་སྒོའི་ཐོག་རྒྱ་གར་དབུས་གཞུང་གི་ཁྲིམས་ཀྱི་བློན་ཆེན་སྐུ་ཞབས་ཀེ་རིན་རི་ཇུ་ཇུ་ལགས་སྐུ་མགྲོན་གཙོ་བོར་གདན་ཞུས་ཀྱིས་ལོ་སར་སྲུང་བརྩི་ཞུས་འདུག་ཅིང་སྐབས་དེར་སྐུ་ཞབས་ཁོང་གིས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་ཞི་བདེ་ཡི་ཕོ་ཉ་ལྟ་བུ་ཡིན་པ་གསུང་བ་དང་སྦྲགས་མགོན་པོ་གང་ཉིད་མཆོག་སྐུ་ཚེ་ཡུན་རིང་བརྟན་པའི་གསོལ་འདེབས་ཞུས་འདུག་ཅིང་རྒྱ་གར་གཞུང་ཕྱོགས་ནས་བཙན་བྱོལ་བོད་མིར་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་བྱུས་དཔྱད་ཞིབ་བྱས་སྲིད་པ་མ་ཟད་ད་དུང་སྲིད་བྱུས་དེ་བོད་མི་གནས་སྡོད་བྱེད་ཡུལ་སྤྱི་ཡོངས་ལ་རྒྱ་སྐྱེད་དུ་གཏོང་དགོས་པ་གསུངས་འདུག་ད་དུང་ཁྲིམས་ཀྱི་བློན་ཆེན་ཁོང་གིས་བོད་པའི་ཡ་རབས་བཟང་སྤྱོད་གཤིས་རྒྱུད་དང་འབྲེལ་བའི་སྐོར་གསུང་བཤད་གནང་བའི་ནང། རྒྱ་གར་ནང་གནས་སྡོད་བྱེད་མཁན་བཙན་བྱོལ་བོད་མི་ཚོས་སྤྱི་ཚོགས་ལ་གནོད་པའི་དཀའ་ངལ་ཤུགས་ཆེའི་རིགས་ནམ་ཡང་བཟོ་གི་མ་རེད་ལ་བོད་མི་རྣམས་ནི་ཞི་བདེ་ལ་དགའ་བའི་མི་རིགས་ཤིག་ཀྱང་ཡིན་པ་གསུངས་འདུག་པ་དང། རྒྱ་གར་ནང་བཙན་བྱོལ་བོད་མི་ཚོ་གནས་སྡོད་ཆོག་པའི་ལག་ཁྱེར་དང་འབྲེལ་བའི་དཀའ་ངལ་གང་འཕྲད་པ་རྣམས་སེལ་ཐབས་གནང་རྒྱུ་ཡིན་པ་ཞལ་བཞེས་གནང་འདུག། དེའི་ཐད་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་གྱི་ས་གནས་འགོ་འཛིན་རྡོ་རྗེ་ཚེ་རིང་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཞིབ་ཕྲ་ངོ་སྤྲོད་གནང་བའི་ནང། ཁྲིམས་ཀྱི་བློན་ཆེན་སྐུ་ཞབས་ཀེ་རིན་རི་ཇུ་ཇུ་ལགས་ཀྱིས་ཉིས་སྟོང་བཅུ་བཞི་ལོ་ཡི་བཙན་བྱོལ་བོད་མི་ཡི་མཐུན་རྐྱེན་སྦྱོར་སྤྲོད་ཀྱི་སྲིད་ཇུས་དེ་བཞིན་ཐོག་མར་ལག་བསྟར་ཡོང་བར་རྒྱབ་སྐྱོར་དང་སྐུ་ལས་བསྐྱོན་མཁན་གྲས་ཤིག་ཡིན་པ་འགྲེལ་བརྗོད་གནང་གི་འདུག། ཁོ་རང་ད་ལྟ་ང་ཚོའི་གི་ཉིས་སྟོང་བཅུ་བཞི་ལོ་གི་བཙན་བྱོལ་བོད་མིའི་མཐུན་རྐྱེན་སྦྱོར་སྤྲོད་ཀྱི་སྲིད་ཇུས་འདི་ཐོག་མ་དང་པོ་ལག་བསྟར་བྱེད་དུས་ཙམ་ལ་ཁོ་རང་ད་ལྟ Ministry of

རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། ད་ནི་ཆོས་བརྒྱུད་ཀྱིས་ཕྱོགས་བསྒྲིགས་བྱེད་པའི་གི་དམིགས་བསལ་གྱི་གསར་འགྱུར་དེ་ཉན་རོགས་གོ། ཨ་རིའི་གྲོས་ཚོགས་འོག་མའི་དམངས་གཙོ་ཚོགས་པ་གྱི་གྲོས་ཚོགས་ཀྱི་འཐུས་མི། གྲོས་ཚོགས་ཀྱི་ཕྱི་སྲིད་ལས་དོན་ཚོགས་ཆུང་གི་འཐུས་མི་ཡིན་པ། Gregory W Meeks དང་ཨ་རིའི་གྲོས་ཚོགས་འོག་མའི་གྱི་སྤྱི་མཐུན་ཚོགས་པ་གྱི་གྲོས་ཚོགས་ཀྱི་འཐུས་མི།

རྒྱ་ནག་གི་ཚབས་ཆེ་དེའི་རིགས་ཀྱིས་དཔལ་འབྱོར་འཕེལ་རྒྱས་ཡོང་རྒྱུ་ལ་གཞི་རྩ་ཁྲིམས་སྐྱོང་གི་ལམ་ལུགས་འཛིན་ཚུལ་ལ་ཉེན་ཁ་གཏོང་བཞིན་པའི་བྱེད་སྟངས་དེ་ནི་ན་ནིང་འཛམ་གླིང་གི་དམག་འཁྲུག་མགོ་བརྩམས་པ་ནས་བཟུང་སྤེལ་འགོ་བཙུགས་ཡོད་པ་ལྟར་ངེས་པར་དུ་སེལ་དགོས་པའི་གནས་སྟངས་ཞིག་ཆགས་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་དཔལ་འབྱོར་ཉེས་ཆད་ཀྱི་ཚབས་ཆེ་ལ་ཁ་གཏད་གདོང་ལེན་བྱེད་པའི་ཁྲིམས་འཆར་དེ་ཨ་རིའི་སྲིད་འཛིན་མཆོག་ལ་རྒྱ་ནག་གི་ངན་བྱུས་ཀྱི་ཚབས་ཆེ་དེ་ཚོ་ལ་མྱུར་དུ་ལན་སློག་ཐད་ཀྱི་དབང་ཆ་གསར་པ་ཞིག་སྟེར་གྱི་ཡིན་པ་མ་ཟད་རྒྱ་ནག་གི་དཔལ་འབྱོར་གྱི་ཉེས་ཆད་དཀའ་ངལ་བྱུང་མཁན་ང་ཚོ་གི་མཐུན་ཕྱོགས་རྒྱལ་ཁབ་དང་རོགས་པ་ཚོ་ལ་རྒྱབ་སྐྱོར་འབྲེལ་ཐག་བཅད་ཐག་ཅི་ཞེས་བྱ་ཡོད་ཅེས་གསུངས་འདུག་དེ་བཞིན། ང་ཚོ་ཨ་རི་གྲོས་ཚོགས་གོང་མའི་འཐུས་མི་ཁཱནས་དང་ཡཱང་རྣམ་གཉིས་ཀྱིས་ཨ་རི་གྲོས་ཚོགས་གོང་མའི་ནང་ཁྲིམས་འཆར་དེ་ངོ་སྤྲོད་བྱས་པ་ལ་བཀའ་དྲིན་ཆེ་ཞེས་བཤད་ཀྱི་ཡིན་པ་དང་ཆབས་ཅིག་ཨ་རི་གྲོས་ཚོགས་གོང་འོག་གཉིས་ཀ་ནང་ཁྲིམས་འཆར་དེ་རྒྱབ་སྐྱོར་གཏན་འབེབས་ཡོང་ཐུབ་ཀྱི་རེ་བ་བྱེད་ཀྱི་ཡོད་ཅེས་མུ་མཐུད་དུ་བྲིས་འདུག

བོད་ཀྱི་ཁོར་ཡུག་གཞིས་སྤེལ་གྱི་ལེ་ཚན་དུ། ཚེ་དབང་ནོར་བུ་གིས་ཕྱོགས་སྒྲིག་ཞུས་པ་དེ་ཉན་རོགས། ལྷོ་ཨ་མེ་རི་ཁའི་གླིང་ཕྲན་གྱི་ཁོངས་སུ་ཆགས་པའི། Amazon Rain Forest། འམ Amazon ཟེར་ནས་འབོད་པའི་ལྷོ་ཨ་མེ་རི་ཁའི་ས་ཁུལ། གྱི་ཆར་འདྲེན་གྱི་ཤིང་ནགས་དེ་དག་གཅོད་འབྲེག་ཤུགས་ཆེ་བྱེད་བཞིན་པ་དེའི་ཐོག་ནས་བོད་མཐོ་སྒང་གི་གནམ་གཤིས་ལ་ཡང་ཤུགས་རྐྱེན་ཐེབས་བཞིན་ཡོད་པའི་སྐོར་དེར་རྒྱལ་སྤྱིའི་ཚན་རིག་ཉམས་ཞིབ་པ་ཁག་ཞིག་གིས་གསར་དུ་སྙན་ཐོ་བཏོན་པའི་སྐོར་ཉེ་ཆར་སྤྱི་ཟླ་དང་པོའི་ཚེས་དྲུག་ཉིན་རྒྱལ་སྤྱིའི་ཚན་རིག་དུས་དེབ་དུ་གནས་ཚུལ་སྤེལ་གདའ། དེ་ནི་ཨ་རིའི་བྱང་ཕྱོགས་སུ་ཆགས་པའི Maine University འམ་མེན་གཙུག་ལག་སློབ་གྲྭ་ཆེན་མོའི་འཛམ་གླིང་གི་ས་གཞི་དང། གནམ་གཤིས་ཚན་རིག་སློབ་གཉེར་ཁང་གི་འགན་འཛིན་དང་མཁས་དབང Doctor Paul Andrew Mayewski ལགས་ཁོང་ནི་བོད་དང་ཧི་མ་ལ་ཡ་སོགས་སུ་ཡང་ཚན་རིག་ཉམས་ཞིབ་ཀྱི་ཆེད་དུ་ཐེངས་མང་ཕེབས་མྱོང་བ་ཞིག་ཡིན་པ་མ་ཚད་ཁོང་གི་འཁྱགས་རོམ་དང་གནམ་གཤིས་འགྱུར་ལྡོག་དང་འཛམ་གླིང་གི་ལྷོ་སྣེ་དང་བྱང་སྣེ་དང་ས་མཐོའི་ས་ཁུལ་མང་པོ་ཞིག་གི་ནང་ཚན་རིག་ཉམས་ཞིབ་ཀྱི་ཆེད་དུ་ཕེབས་མྱོང་བའི་རྒྱལ་སྤྱི་དུ་མཚན་སྙན་ཆེ་བའི་ཚན་རིག་ཉམས་ཞིབ་པ་ཞིག་ཡིན་པ་རེད་ད།

མགྱོགས་ཚད་ཆེ་བའི་ཐོག་ནས་གཅོད་འབྲེག་ཤུགས་ཆེ་བྱེད་བཞིན་པའི་སྐོར་དང། དེ་བཞིན་དེའི་ཐོག་ནས་ས་ཁུལ་དང་ལྷོ་ཨ་མི་རི་ཀ་ཁྱོན་ཡོངས་སུ་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་དང། དེ་བཞིན་དེའི་ཐོག་ནས་འཛམ་གླིང་གི་ས་ཁུལ་གཞན་དུ་ཡང་ཤུགས་རྐྱེན་ག་རེ་ཐེབས་བཞིན་ཡོད་པའི་སྐོར་ཡིན་པ་དང། ཡང་ཨེ་མ་ཟོན་གྱི་ས་ཁུལ་དེ་ནི་འཛམ་གླིང་གི་ས་ཡི་གོ་ལའི་ལྷོ་ཕྱོགས་སུ་གནས་པ་ཞིག་དང་བོད་མཐོ་སྒང་དེ་ནི་འཛམ་གླིང་གི་ས་ཡི་གོ་ལའི་བྱང་ཕྱེད་ཀྱི་གོ་ལའི་ཕྱོགས་སུ་ཆགས་ནས་ཡོད་པ་ལ། ས་ཁུལ་དེ་གཉིས་ཀྱི་དབར་གྱི་འབྲེལ་བ་གང་ཡོད་སྐོར་ཡིན་པ་དང་ཡང་ཁོང་གིས།
ངའི་བསམ་པ་ལ་ང་ཚོ་ཚང་མས་བར་སྣང་གི་རླུང་གི་འཁོར་སྐྱོད་དང་འགྲོ་སྟངས་ཀྱི་ཐད་ལ་འགྱུར་བ་དྲག་པོ་འགྲོ་བཞིན་ཡོད་པ་དང་གོ་ལའི་ལྷོ་བྱང་གཉིས་ཀྱི་བར་དང་ནུབ་ནས་ཤར་དུ་འཁོར་སྐྱོད་བྱེད་བཞིན་པའི་རླུང་ལ་ཡང་འགྱུར་ལྡོག་ཆེན་པོ་འགྲོ་བཞིན་ཡོད་པ་མ་ཚད་རྒྱུ་མཚན་དེ་དག་ལ་བརྟེན་ནས་བྱང་ནས་ལྷོ་དང་ལྷག་པར་དུ་གོ་ལའི་བྱང་ཕྱེད་ཀྱི་རླུང་གི་འཁོར་སྐྱོད་དེ་དག་བྱང་གི་ཕྱོགས་སུ་སྐྱོད་པ་དང། ངེས་གཏན་མེད་པའི་གནས་སུ་འགྱུར་བཞིན་ཡོད་པ་སོགས་ཀྱི་ཤུགས་རྐྱེན་གྱིས་ཨེ་མ་ཟོན་གྱི་ཆར་འདྲེན་གྱི་ཤིང་ནགས་དེ་དག་གིས་གོ་ལའི་བྱང་ཕྱེད་ཀྱི་ས་ཁུལ་བོད་མཐོ་སྒང་གི་མཁའ་རླུང་དང།

ཏག་ཏག་གང་འདྲ་ཡོད་པའི་སྐོར་ཤེས་ཐུབ་པ་གཏན་ནས་དཀའ་རྙོག་ཅན་ཞིག་ཡིན་ནའང་ངའི་བསམ་པ་ལ་ད་རེས་ཀྱི་སྙན་ཐོ་དེ་དང་འདས་པའི་ཉམས་ཞིབ་སོགས་ཀྱི་ཐོག་ནས་འཛམ་གླིང་ཕྱོགས་ཡོངས་སུ་གནམ་གཤིས་འགྱུར་ལྡོག་གི་ཐོག་ལ་ཚད་ལས་བརྒལ་བའི་འགྱུར་ལྡོག་ཤུགས་ཆེ་འགྲོ་བཞིན་ཡོད་པ་དེ་དག་རྟོག་ཞིབ་བྱ་རྒྱུ་དེ་གལ་ཆེན་པོ་ཡིན་པ་དང། དེ་བཞིན་དུ་འཛམ་གླིང་གི་ས་ཡི་གོ་ལའི་ས་ཁུལ་གཅིག་གི་ནང་ལ་འགྱུར་ལྡོག་སོང་བ་དེའི་ཐོག་ནས་ས་ཁུལ་གཞན་ཞིག་གི་ཐོག་ལ་ཡང་ཤུགས་རྐྱེན་ཐེབས་ངེས་པ་ཞིག་ཡིན་པ་དེ་ཤེས་དགོས་པ་དེ་གལ་ཆེན་པོ་ཡིན་པའི་སྐོར་འགྲེལ་བརྗོད་གནང་སོང། ཡང་དེའི་གོང་དུ་ཉམས་ཞིབ་པ་ཚོས་ཉམས་ཞིབ་བྱས་པ་ལ་གཞིགས་ན་བོད་དང་འཛམ་གླིང་གི་ས་གཞིའི་ཕྱོགས་སྣེའི་ས་ཁུལ་བཅས་སུ་འཛམ་གླིང་གི་ས་ཁུལ་གཞན་ལས་དྲོད་ཚད་འཕེལ་རྒྱས་ཆེ་རུ་འགྲོ་བཞིན་ཡིན་པ་ཤེས་རྟོགས་བྱུང་ཡོད་པ་དང་ཡང་ཨེ་མ་ཟོན་གྱི་ཆུ་འདྲེན་གྱི་ཤིང་ནགས་དེ་དག་ནི་འཛམ་གླིང་ནང་གི་ཁོར་ཡུག་དང་འབྲེལ་བའི་འགྱུར་ལྡོག་བྱུང་བ་དང་དེ་ནི་རིམ་པས་འགྱུར་ལྡོག་འགྲོ་བའི་ཐོག་ནས་དེའི་རྐྱེན་པས་འགྱུར་ལྡོག་ཆེན་པོ་དང་གློ་བུར་གྱི་འགྱུར་ལྡོག་དང་གཏན་འཇགས་ཀྱི་འགྱུར་ལྡོག་འགྲོ་བ་བཅས་ཀྱི་གནད་ཀྱི་དཔེ་མཚོན་ལྟ་བུ་ཞིག་ཡིན་པ་དང་ས་ཁུལ་དེ་དག་ནི་ཤིང་ནགས་གཅོད་འབྲེག་ཤུགས་ཆེ་རུ་གཏོང་རིམ་བཞིན་དུ་མཐའ་མཇུག་ཏུ་གནམ་གཤིས་དང་ཁོར་ཡུག་གི་ཐོག་ལ་འགྱུར་ལྡོག་ཤུགས་ཆེ་ཐེབས་ཏེ་མཐའ་མ་དེ་ལ་ཆུ་འདྲེན་གྱི་ཤིང་ནགས་དེ་དག་རང་བྱུང་གི་ཁོར་ཡུག་དང་གནས་སྟངས་ལྟར། བསྐྱར་ལོག་མི་ཐུབ་པ་ཡོང་རྒྱུ་ཡིན་པ་དང། སྐབས་དེ་ལ་ཤིང་ནགས་གཅོད་འབྲེག་མཚམས་བཞག་པ་དང་ཤིང་ནགས་བསྐྱར་དུ་འདེབས་འཛུགས་བྱས་ཀྱང་ཕན་ཐོགས་ཡོང་རྒྱུ་མིན་པ་ཚན་རིག་ཉམས་ཞིབ་པ་ཚོས་ཡིད་ཆེས་བྱེད་ཀྱི་ཡོད་པ་སྙན་ཐོ་དེའི་ནང་བཀོད་པ་རེད། དེ་ནས་ཡང་ཨ་རིའི་ཅི་ཀ་གོ་གཙུག་ལག་སློབ་གྲྭ་ཆེན་མོའི་མཐོ་རིམ་སློབ་དཔོན་ཀརྨ་འཕྲིན་ལས་དངོས་གྲུབ་ལགས་སུ་བོད་མཐོ་སྒང་དེ་ཨེ་ཤ་ཡ་དང་འཛམ་གླིང་ཁྱོན་ཡོངས་ཀྱི་ཁོར་ཡུག་གནས་སྟངས་ལ་གལ་གནད་ཇི་བཞིན་ག་འདྲ་ཡིན་པའི་སྐོར་བཅར་འདྲི་ཞུས་སྐབས་སུ། ཡང་ཐོག་མར་བོད་དེ་གལ་ཆེན་པོ་ཞེ་པོ་ཅིག་ག་འདྲའི་ཆགས་ཀྱི་འདུག་ཟེར་ལབ་ཡིན་ན་ད་སྔོན་མ་ལོ་ཉི་ཤུའི་སྔོན་ལ་བོད་ཆེན་འཛམ་བུ་གླིང་གི་དམིགས་བསལ་གྱི་ཨེ་ཤ་ཡའི་རྒྱལ་ཁབ་རྒྱ་གར་གཙོས་པའི་གི་ཨེ་ཤ་ཡའི་རྒྱལ་ཁབ་རྒྱ་ནག་དང་ཨེ་ཤ་ཡ་གླིང་དེ་ཚོའི་ནང་ལ་ཡ་ཨ་ནི་གནམ་གཤིས་ཀྱི་གལ་ཆེ་ཤོས་འདི་ད་ང་ཚོར་འདུས་ཡོད་རེད Monsoon ཆགས་བསྡད་ཡོད་རེད་ད་སྔོན་མ་ཡིན་ན Monsoon འདི་འབྱུང་ཁུངས་འདྲ་བ་འདི་ཁོ་ཐད་ཀར་ལྷོ་ཕྱོགས་རྒྱ་གར་གྱི་མ་གི་མཚོ་ནས་ཡོང་གི་ཡོད་ཙང་ད་དེ་རྒྱ་གར་གྱི་མཚོའི་འབྲེལ་བ་འདུག་ཟེར་རེ་ཟེར་ཟེར་ཟེར་བཤད་སྲོལ་ཡོད་རེད། ཨ་ནི་འདི་རྗེས་ལ་ཡང་འཛམ་གླིང་གི་གནམ་གཤིས་ཀྱི་ཚན་རིག་པས་ཞིབ་འཇུག་ཡག་པོ་བྱེད་དུས་གཅིག Monsoon དེ་རྒྱ་གར་དང་དེའི་གཡས་གཡོན་གྱི་རྒྱལ་ཁབ་ཆུང་ཆུང་དང། ད་ནི་ཕྱེད་ཀ་དམིགས་བསལ་གྱི་རྒྱ་ནག་དེ་ཚོ་ཚང་མའི་ནང་ལ་ཡང Monsoon གྱི་གནམ་གཤིས་ཀྱི་འབྱུང་ཁུངས་འདི་དང་རྐྱེན་རྩ་འདྲ་བ་འདི་མཐོ་སྒང་བོད་ལ་ཐུག་བསྡད་ཡོད་རེད། འདི་ག་རེ་རེད་ཟེར་ན་མཐོ་སྒང་བོད་ཀྱི་ན་མཐོ་སྒང་བོད་དེ་ས་མཐོ་པོ་ཞེ་པོ་ཅིག་འདིའི་སྒང་གི་ནང་ལ་ཡར་རླུང་གི་བརྒྱུད་རིམ་འགྲོ་སྟངས་འདིའི་ནང་ལ་དམིགས་བསལ་གྱི་ཨ་ད་ཁོ་ཚོའི་ཚིག་ནང་ལ Jet Stream ཞེས་པའི་འདི Stream རླུང་གི་ཨ། བོང་ཆེན་པོ་ཞེ་པོ་ཅིག་ཞེས་ཨ་ནི་ཁོ་མགྱོགས་པོ་བཞུར་རྒྱུགས་ནས་འདི་གི་ཤུགས་རྐྱེན་ལ་དེད་ཚེ་ཨ་ནི་མ་གིའི་ཨ་མདའ་དེ་རྒྱ་གར་ལྷོ་ཕྱོགས་ཀྱི་མཚོའི་ནང་ནས་ཀྱི་རླུང་མ་གིའི་ཆུ་ནས་ཡར་འཁྱིལ་ཡོང་བཞིན་པའི་རླུང་རློན་པ་དེ་གྱིས་ཡ་ཧི་མ་ལ་ཡ་གི་རྒྱུད་ལ་ཡར་འཁྱིལ་ཡོང་ཨ་མཐའ་མ་ཡ་གི་ག་ནས་འགྲོ་མ་ཐུབ་པ་བྱས་བྱས་ཧི་མ་ལའི་རིར་མར་ཡོང་བྱས་རྒྱ་གར་གྱི་མཐའ་ང་ཚོ་བརྒྱུད་ཡོད་རེད་རྒྱ་གར་བྱང་ཕྱོགས་ལ་ཡར་མཐའ་འཛམ་བུ་གླིང་གི་འབྲུ་རིགས་ཀྱི་དག་འདུན་དོ་དང་དེ་འདྲའི་ཐད་ལ་ཡར་མཐའ་ཞེ་དྲག་ཅིག་གལ་ཆེན་པོ་རེད་བ། བྱས་ཙང་འདི་འདྲ་ཡིན་དུས་འདི་རྒྱལ་ཁབ་འདི་གའི་ནང་ལ་ཡང་བོད་ཀྱི་གནམ་གཤིས་ཀྱི་གལ་ཆེན་པོ་ག་ཚོད་ཡིན་མིན་དེའི་མཉམ་དོར་ལ་གནམ་གཤིས་ཀྱི་མཉམ་དོར་ལ་ཡང་ཆུ་ལོག་ཡོང་གི་རེད་ལོ་ལྟར་རེ་བཞིན་ཆུ་རྒྱུན་མེད་པར་བབས་ཧེ་ད་ད་ག་འདྲ་གནས་ཚུལ་མང་པོ་བྱུང་རེད་དེའི་ནང་ནས་ཨ་ནི་གངས་རིའི་ལྟུམ་ཤར་ཡང་ད་ཅི་ང་ཚོ་ཁ་བྲིས་ན་གངས་རིའི་ར་བས་བསྐོར་བའི་ཚིག་ཅིག་བཤད་ཀྱི་ཡོད་རེད་ད་འདི་གས་གངས་འདི་གས་བཞུར་བ་ཡིན་ན་ཨ་འདི་གས་ཆུ་ལོག་དང་རྐྱེན་ངན་མང་པོ་བྱུང་རེད་འདི་འདི་གས་གན་པས། འདིའི་འོག་ཡོད་པའི་རྒྱ་གར་གྱི་ལའོ་སི་ཀམ་པོ་ཏི་ཡ་ཐའི་ལེན་དང་ལུང་པ་མང་པོ་ཞོད་སྦྱོར་བ་འབར་མ་དང་དེ་རྗེས་ལ་ཞེ་པོ་ཅིག་ཁྱད་པར་འགྲོ་གི་རེད་ཅེས་བཤད། འདི་འདྲ་སོང་ཙང་མཐོ་སྒང་བོད་ལ་ཡ་འགྱུར་བ་འགྲོ་བ་འདི་དང་གཞན་དག་ལུང་པ་ལ་ཡ་འགྱུར་བ་འགྲོ་བ་འདི་དཔེ་ཁག་རེད་མཐོ་སྒང་བོད་ལ་འགྱུར་བ་འགྲོ་རྒྱུ་འདི་གི་ས་ཆུ་མེ་རླུང་གི་ཐོག་ནས་མཐོ་སྒང་བོད་དེ་འཛམ་བུ་གླིང་ལ།

ཡང་ཚན་རིག་ཉམས་ཞིབ་པ་ཚོས་བསལ་ན་ཤིང་ནགས་གཅོད་འབྲེག་དེ་དག་ལོ་ངོ་བཅུ་ཕྲག་མང་པོ་ནས་མཛད་བཞིན་པ་དང་དུས་མཚུངས་སུ་དུས་སྐབས་དེའི་གནམ་གཤིས་འགྱུར་ལྡོག་གི་གྲངས་ཐོ་རིན་མེད་ཡང་བསྡུ་རུབ་བྱས་ནས་ཡོད་པ་ལ་ཚན་རིག་ཉམས་ཞིབ་པ་ཚོས་ཆུ་འབྲིང་གི་ཤིང་ནགས་གཅོད་འབྲེག་མཛད་བཞིན་པ་དེ་དག་གིས་ས་གནས་དེ་ཙམ་དུ་མིན་པར་འཛམ་གླིང་གི་གོ་ལ་ཁྱོན་ཡོངས་ཀྱི་ས་ཁུལ་ཐག་རིང་དུ་ཡོད་པའི་ཐོག་ལ་ཡང་ཤུགས་རྐྱེན་ཇི་འདྲ་ཐེབས་བཞིན་ཡིན་པའི་ཐད་ལ་ཤེས་རྟོགས་ཡོང་བའི་ཆེད་དུ་འབད་བརྩོན་གནང་བཞིན་ཡོད་པའི་སྐོར་གནས་ཚུལ། པའི་བརྡ། སྐྱིད་དྲན་གྱི་བོད་ཀྱི་ཧོས་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུའི་སྙན་སྒྲོན་ཞུས་ཚར་གླེང་རྣམ་པ་ཚོའི་ལེ་ཚན་གསན་པོར་ཐུགས་རྗེ་ཆེ། ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ཨ་ནི་དེ་རིང་གི་ལས་རིམ་གཙོ་སྐྱོང་བ་ང་བློ་བཟང་ཆོས་འཕེལ་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོའི་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།